ཁ་ཆེ་བ་ར། ང་གཅིག་གི་གདོང་ཁ། བདུད་རྩི་མིག་གི་དགུ་ལྟོ་ན་ལུ་སྣ་མ་སྲིན་མའི་རུས་ལྟོ་བདུད་ཆུ། ང་གཅིག་གི་ལྕགས། ཀྲུམ། ཡོས་བུ་རུ་བྱི་བའི་བྱིན། བདུད་རྩི་སྐོ་ལས་བྱེད་ཕམ་སྤུན་ཆ་བདུད་ཆུ་ཀྲུམ་མིག་མགོ། ག་ཅི་མ་སྲི་རླབས་རུ་བྱི་བའི་བྱིན། འདི་གི་ན་ན་ལས་ར་ང་གཅིག་གི་ཁ་ཆེ་བ་ར། ཆུ་བདུད་ཆུ་ཐེམ་མེ་མ་ལུ་འདི་ཁ་ལས་ར་ཁྲག་བདུད་ཆུ་ཐེན་འདི་འཇོག། དེ་ཁྲག་འདི་ཐེན་འདི་འཇོག་ད་ལུ་རེ་རྩེ་ཁབ་ཆུ་ང་གཅིག་གི།

འདི་སྨན་ཁ་གི་སྒོ་ལས་པའི་ང་ཆེ་ཚུལ་ལུགས་རྣལ་མ་སེམས་མེད་ཅི་ཅི་རོ་རམ་གཟས་ནི་གི་དོན་ལུགས་འདི་གཟུ་མེད་གི་ལག་ལེན་ཐབས་ནི་གི་དོན་ལུགས་ང་ཆེ་ལུགས་སྣ་ཡིན། འདི་གི་དོན་དག་ལས་པའི་ལས་ཤ་ཀ་དྲིན་ཆེ་སེ་ང་ཆེ་གི་འདི་གཟུ་མེད་གི་ང་ཆ་ར་གི་རྒྱལ་ཁམས་ཀི་དགུ་དཔལ་འདི་ཚུལ་ལུགས་ང་ཆེ་གི་བཞུགས་གོ། འདས་པའི་ཡོབ་དག་དུས་འདི་པའི་ནམ་ཅི་ར་བེ་རུ།

འདི་རུས་གཏོར་ནང་ལུག་སྣ་མ་ས་གཟུགས་ཆབ་ཏི་ནོག་མོ་ལོ་སེ་ཆེ་སྡིག་ཡེ་སྣ་མའི་འབྲུ་མོ་འགོ། སྡིག་གི་སྐུ་ལས་ཆེ་གི་སྡིག་གཟུགས་མེད་གི Terrific གི་སྐུ་ལས་ཆེ་ཇོ་ཤིམ་དང Terrific སེ་མ་ཤེས་པྲུ་ཅི་བས་ཅིན་ན་ཆེ་གི། སྡིག་གཟུགས་མེད་གི་རུས་གཏོར་གི་སྐུ་ལས་ལ་ལེན་ཐབས་ཀོ་པྲུ་ཅི་བས་ཅིན་དཱ་མ་ར Terrific ཀེ་སཱ་ལུ་ཆེ་གི། ལ་ལེན་ཐབས་སྡིག་གི་དོན་ལུགས་ཇོ་གོ། འདི་ལས་ང་ཆེ་གི་གཡུ་ཀོ་ནོག་མོ་ལོ། འདི་ལས། སྐྱེས་པའི་གི་རུས་གཏོར་ནང་ལུག་མ་ཡུལ་མི་སྣ་མ་སེ་མ་གཟུགས་ཆབ་ནོག་མོ་ལོ་སེ་སྡིག་གི་སྐུ་ལས་པའི།

སྒྲ་བྱང་ཕྱེད་དུ་ཚུར་ལ་ང་གཅིག་གིས་ལས་གཞོམ་སྦེད་གོ། མནོ་བསམ་རྣལ་མ་སེམས་ཀྱིས་ལས་གཞོམ་བཏང་གོ་ཞེས་བསླབ་པའི་ལུགས་འབྱུང་ང་གཅིག་གིས་ཤེས་ནི་ཨི། ད་རེས་ཆུ་རུལ་གྱི་ལས་རིམ་གྱི་ནང་ཞིང་གཉེན་སེམས་མི་བྱམས་དང་བུན་སེམས་འདི་ཚུ་ཀ་ར་ལུ། སེམས་མི་སྐྱོན་ཆོས་ཀྱི་མཚན་འདི་ནང་ཞིང་བྱེད་ཀ་ར་ལུ་ཅན་བོར་ལེགས་སོ་ཡུལ་ཤུགས་དྭངས་མ་ར་ང་གི་རྨི་ལམ་ཤུགས། རྩ་བརྒྱན་གཙོ་བོ་ཡུལ་ཕྱི་མ་ཞིག་ག། བྱམས་དང་སྤུན་སེམས་དེ་ཚོ་ལས་ག་དུས་སོང་སོ་གི་ལས་གཞོན་སྦས་དེ་ཡོད་བུ་ཁོང་ག་ར་བླུག་ར་ཧ་ཀོ་ཚུབ་དབང་ད་སྟབས་ཁོང་ག་ར་བླུག་ན་འདི་གི་ནང་བཞིན་ཅམ་ཆི་མེན་ཁོང་ག་ར་གི་སེམས་དེ་འཇུག་དེ་གི་བའི་མནོ་བསམ་ལས་གཞོམ་ཅི་བཏང་དེ་བའི་སྐྱོན་ཆ་ཆུ་ལོ་ལས་ཤ་ཀ་དྲིན་ཆེ་སེ་ལབ་ཚུབ་དབང་ད་སྟབས་ཁོང་ག་ར་བླུག་ན་འདི་སྨན་ལམ་འདི་ཡུལ་ཤུལ་གི་ཚེ་མདའ་ཤུལ་ནི་ཨ་མེད་ང་ཚེ་ཚུག་གི།

ད་འདི་ཁ་ལུ་ང་གཅིག་གིས་ལིའུ། བཞི་བཅུ་ཞེ་གསུམ་གི་ནང་ཤིང་ཆད་ཀྱི་ལས་བྱེད་པའི་ལྟ་བ་ལྟ་སྟེ་འཇོག་ད་ལུ་འདི་ཁ་ལུ་མ་དགྲ་བོ་ཅི་ལོ་རྒྱུས་བླ་བེ་གི་ལོ་རྒྱུས་ཆད་ཀྱི་ཧ་གོ། ཆད། ཆད་ཀྱི་ར་བེ་རུ། མནོ་བསམ། འདི་མནོ་བསམ་ཁ་ལུ་བཏང། ཆད་ཀྱི་ནང་ན་ལ་ར། འདི་བཟོ་མེད་དགའ་ཆོག་འཇུག་འདི་བེ་རང་གི་དགྲ་བྱམས་ཆད་འདི་ཆུ་ལས་མནའ་མ་བསམ་མེད་ཀྱི་ལས་བྱམས་བེ་འདི་ཡུལ། ཆད་ར་གི་ཅི་ཅི། འདི་བཟོ་མེད་གི་ང་འོང་མི་ཤིས་སེ་ང་གི་བེ་མི་བསུབ་སེ་མེད་མ་ལུ་ང་གི་བེ་བསུབ། ངེད་ཀྱི་ཕྱག་རོགས་ཨིན། ངས་ངེད་ཀྱི་པིན་ཆ་གསུམ་ཅི་བས་ཨིན་ཞེས་ལབ་སུབ་ཁྱེད་ཀྱི་ཁ་ལེ་ར་འཐེན་འདི་བས་འཇོག་གོ། ཁྱེད་ཀྱི་ཁ་ལེ་འདི་སུ་མས་ལབ་འདི་ཇོ་བོ་ར་བཏུས་འདི་བས། མ་པ་ལེ་ར། བཞི་བཅུ་ཞེ་བཞི་གྱི་ནང་བཞིན་ཁྱེད་ཀྱི་མནོ་བསམ་ཁ་ལོ་འདི་སུ་མས་གི། སྒྲ་དང་བྱང་ཕྱི་ལུགས་ག་དེ་ཚུལ་གྲགས་གྲགས་ཁྱེད་ར་གྱི་སེམས་ཀྱི་ནང་ན་ལེ་ར།

བདེ་སྐྱིད་སྣང་ཞིང་ཆེ་ག་ར་གི་སེམས་ཀྱི་ནང་ན་ལེ་ར་ནོ་ས་མ་སྒྲ་འུ་ཅི་ཆེ་གི་ལ་ལེན་ཐབས་སུབ། འདི་ཅམ་ཅི་མེན་དོ་རུ་ར་བཞི་བཅུ་བཞེས་ལྔ་གི་སྣང་ཞིང་ཆེ་གི་སེམས་ན་ལེ་ར་ནོ་སམ་བཏང་གོ། ང་ཅེ་བྷམ་པི་འཆ་ར་བེ་རུ་ར་འདི་ཟུ་མེ་གི་རང་གི་ཨ་ཡི་ཨ་ཕ་གི་བེ་རུ་ར་འདི་སྐྱོན་བཅོས་ཀྱི་ཀུམ་དུན་རུ་སྐྱོན་བཅོས་ཀྱི་ལ་ལེན་ཐབས་འདི་ཡུལ། འདི་སྐྱོན་བཅོས་ཀྱི་ལ་ལ་ལེན་ཐབས་ད་ཏུན་ནི་བེ་ང་ཅེ་གུ་ལུ་ག་ཏེ་ཅི་སོང་སོ་དྲག་དྲག་སོ་བེ་གི་ཨོང་ད་ཏོབ་ཁུ་ལུ་ནག་འདི་བེ་ཐོ་སོ་ཁོ་གི་ཐོབ་འདི་བེ་ཡུལ།

ད་རེས་དོ་རུང་ར་ང་གིས་ཁྱེད་ག་ར་ལུ་དྲི་བ་ཅིག་ནི་ཨིན་དྲི་བ་ཞིབ་མ་ཞིབ་རུ་བྱེད་པའི་ཅིན་ང་བཅས་ཀྱིས་ཀོའེཤན་ཆ་ལུ་རྐྱབ་ནི་ཨིན། ད་ཀོའེཤན་འདི་ག་ཅིག་སུ་མེད་དུ་བུ་སི་ལབ་རུ་བྱེད་པའི་ཅིན་ང་བཅས་ཚུ་མི་འདི་ཚུ་གིས་ག་དེམ་ཅིག་ལེགས་ཤོམ་འབད་ནི་གི་དོན་ལུ་ཙ་གེམ་ཨིན་མོ་ཡང་ཅི་བ་ང་བཅས་མི་འདི་ཚུ་གི་འདི་འདྲ་འདྲཝ་རྐྱངམ་ཅིག་མེན་མས། འདི་ང་ཅག་རེ་ཕམ་སྤུན་ཆ་བཟུམ་སྦེ། ང་ཅག་རེ་ཆ་རོགས་ལྟོ་ཚང་ཅིག་ཡིན། ང་ཅག་ངོ་ཤེས་ཅིག་ཡིན། ཡང་ཅིག་བས་ཁོ་ང་ཅག་གི་སྤུན་ཆ་ཅིག་ཡིན། འདི་མི་འདི་ཚུ་ལུ། ག་ལྟ་ཅི་ཏྲ་ཏྲ་ང་ཅག་གི། ལེགས་ཤོམ་སྦེ་མི་སུ་ནི་གི་དོན་ལོ། ང་ཅག་གི། ཁོ་མི་འདི་མི་འདི་ཚུ། ང་ཅག་གི་ང་ཅག་འུ་ལས་བཙུགས་ནི་གི་དོན་ལུ་སྦེའུ་ཨིན།

ང་གིས་ཁྱེད་ཀྱི་སེམས་འདི་གི་ནང་བཞིན་ཁྱེད་ཀྱི་ལག་ལེན་འཐབ་སུབ། ཁྱེད་ཀྱི་ཧ་གོ་སུབ། ད་ཧ་གོ་དང་བསྟུན་ནས་ལཱ་འགོ་བཙུགས་ནི་བཙུགས་སུབ་ཟེར་ལབ་པའི་ལོ་རྒྱུས་འདི་ང་གིས་ཁྱེད་ག་ར་ཞུཝ་ཨིན། ཨ་ནི་འབད་ནི་འདི་གི་ཁྱེད་ཀྱི་དཔེ་བས་ཁྱེད་ཀྱི་མནོ་བསམ་བཏབ་ནི་གི་ལོ་རྒྱུས་ང་གིས་ཤེས་ཨིན། ད་དཔེ་བས་ལབ་ད་ལོ་ད་དཔེ་བས་མ་ཤེས་པོ་བས་ཕྱིན་མོ་རལ་ཟེར་ལབ་ཨིན། ཡང་ཁྱེད་ང་ཁྱེད་ཀྱི་འདི་ཟུ་མེད་ཀྱི་མོ་རལ་འདི་ང་ཁྱེད་ཀྱི།

འདི་ལྕོགས་ར་བྱས་པས་ར། གསུང་རབ། གཉིས་པའི་གནང་ཞིང་ཆེ་གེ་རྟག་ཏུ་འཇོག་གྲུབ་བྱེད་བ་ཅན། སྐྱོན་བཅོས་ཀྱི་སྐུའམ་འདི་ལུགས་ང་བྱེད་ཀྱི། འདི་གསུམ་མེད་ཀྱི་ཨ་དམ་དང་ཧ་བ་ཁོ་ཁྲུང་ཡིན། ཁོ་ཁྲུང་འདི་བས་སྐྱོན་བཅོས་ཀྱི་དག་བྱེད་ཨནེ་པའི་ས་ཨནེ་པའི་རྡུལ་ཆེ་གེ་ལ་ལན་ལས་བཞི་བའི་སྦས་སེ་བསླབ་འདི་ལྟ་མ་གཏོགས་སྐྱོན་བཅོས་ཀྱི་ཁོང་གང་ར་ལུགས།

ལག་ལེན་འཐབ་འདི་ཇོ་བོ་དང་བསྟུན་ནི་འབད་དཀོན་མཆོག་གི་གོ་ལས་གོ་ལས་པས་ང་བཅས་ཕམ་སྤུན་ཆ་འདི་ཚུ་ལུ་གནམ་མེད་ས་མེད་སེམས་ཀྱི་ནང་ན་ལས་ར། ང་བཅས་ག་ར་ལུ་ར། དཀོན་མཆོག་སྐུ་མདུན་ལུ་འོང་སུབ་ཀྱི་འོང་དུ་སྟོབས་ང་བཅས་ང་ང་བཅས་ག་ར་ལུ་ནའོ། ད་རེས་ཀྱི་ལས་རིམ་གྱི་ནང་བཞིན། ཁྱེད་ཕམ་སྤུན་ཆ་འདི་ཚུ་གིས། འདི་གི་ལོ་རྒྱུས་འདི་ཚུ་སེམས་ཀྱི་ནང་ན་ལས་ར། ག་ད་ཅི་དྲ་དྲ།